སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ནང་པའི་ཆོས་བརྒྱུད་འཛིན་མཁན་ཕན་ཚུན་དབར་འབྲེལ་མཐུད་ཀྱིས་དུས་བསྟུན་མཉམ་ལས་བྱ་ཆེད་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་གོ་སྒྲིག་ཞུས་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང། ས་འགུལ་འགུལ་ཚད་རིམ་པ་དྲུག་དང་ཚེག་གཉིས་ཅན་ཞིག་བརྒྱབ་ནས་མི་རྒྱུ་གཉིས་ལ་གོད་ཆག་ཤུགས་ཆེ་ཕོག་ཡོད་པ་རེད། མཐའ་མཇུག་ཏུ་སྐབས་དོན་གྱི་གླེང་མོལ་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན

མཉམ་ལས་བྱ་ཆེད་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་གོ་སྒྲིག་ཞུ་མི་ཁོངས་སུ་ཡོད་པ་རྒྱལ་སྤྱིའི་ནང་པའི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་གསུངས་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་རྒྱ་གར་གནས་མཆོག་རྡོ་རྗེ་གདན་ནས་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ནང་པའི་ཆོས་བརྒྱུད་འཛིན་མཁན་ཕན་ཚུན་དབར་འབྲེལ་མཐུད་ཀྱིས་དུས་མཉམ་མཉམ་ལས་བྱ་ཆེད་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དེ་གོ་སྒྲིག་ཞུ་མི་ཁོངས་སུ་ཡོད་པ་རྒྱལ་སྤྱིའི་ནང་པའི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་གསུངས་གདའ། ཟླ་འདིའི་ཚེས་ཉི་ཤུ་ནས་དབུ་བཙུགས་ནས་ཉིན་གྲངས་གསུམ་གྱི་རིང་ལ་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱི་ནང་པའི་ལྷན་ཚོགས་དང་དེ་བཞིན་སིང་ག་པུར་བོད་ཀྱི་རིག་གཞུང་ཚོགས་པ་གཙོས་པའི་རྒྱལ་ཁབ་འདྲ་མིན་ཁག་གི་ནང་པའི་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་འབྲེལ་མཐུད་གནང་སྟེ་ཐུན་མོང་གི་གླེང་སྟེགས་ཀྱི་ཐོག་ནས་དུས་བསྟུན་མཉམ་ལས་བྱ་ཆེད་རྒྱལ་སྤྱི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་དེ་བཙུགས་གནང་བ་ཞིག་ཡིན་པའི་སྐོར་ལྷན་ཚོགས་དེའི་གོ་སྒྲིག་གནང་མི་ཁོངས་སུ་ཡོད་པ། རྒྱལ་སྤྱི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་དགེ་བཤེས་བྱང་ཆུབ་ཆོས་ལྡན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་གདའ།
ང་ཚོ་ནང་པ་དེ་གས་དེ་ཐུན་མོང་གི་ད་ལྟ་ལས་འགུལ་གནང་དགོས་ཡ་རིགས་མང་པོ་ཅིག་ཆགས་ཀྱི་ཡོད་རེད། དུས་རབས་དང་བསྟུན་ནས་ཨ་ནི་ཕན་ཚུན་གཅིག་སྒྲིལ་གྱི་ཐོག་ནས་ཕྱག་ལས་གནང་དགོས་ཡ་མང་པོ་ཅིག་ཡོང་གི་ཡོད་རེད། དེ་གས་དེ་ད་ལྟ་བར་དུ་ཅིག་གནང་མ་ཐུབ་པ་ལས་བསྡད་པ་མང་པོ་ཅིག་ཡོང་གི་ཡོད་རེད་དེ་གས་དེའི་ཐོག་ལ་ཕན་ཚུན་ཤུགས་རྒྱབ་ཡ་དང་ད་ག་ནང་བཞིན་ནང་པའི་དགེ་འདུན་པ་ཚོ་ཡིན་ན་ཕན་ཚུན་གཅིག་གིས་གཅིག་ལ་ཡ་འབྲེལ་མཐུད་གནང་ནས་ཨ་ནི་ཅིག་སྤུན་གྲོགས་དང་ཨ་ནི་ཅིག་ཕ་གི་དེ་འདྲས་ཀྱི་འདུ་ཤེས་དེ་གོང་འཕེལ་གཏང་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་མ་བྱུང་བ་ཡིན་པ་ཡིན་ན། ནི། རང་རང་སོ་སོའི་སྣང་བ་འདྲ་བ་ཞིག་དག་ནས་ཨ་ནི། ང་ཚོ་ཡག་པོ་ཡིན་བསམ་པའི་ནི་ཅིག་མི་ལ་ཞེ་དྲག་ཅིག་འབྲེལ་བ་མ་བྱེད་པ་བྱེད། ཅིག་ཕ་གི། ཁ་ཁ་འདྲ་བ་ཞིག་བསྡད་བསྡད་བསྡད་ཡ་འདི་གི། ད་ལྟ་བར་དུ་ད་འདས་པའི་ལོ་ལྔ་བཅུ་དྲུག་ཅུ་རིང་ལ་འདི་འདྲ་ཞིག་བསྡད་པ་རེད། འདི་བསྡད་ནས་དམིགས་བསལ་གྱི། ཅིག་ཕན་ཐོགས་ཡོད་པའི་གྲུབ་འབྲས་ཞིག་གང་ཡང་ཡོང་གི་ཡོད་མ་རེད། བྱས་ཙང་དེ་འདྲའི་ཅིག་གི། གནས་སྟངས་ཅིག་གི་འོག་ནས་ང་ཚོ་དུས་རབས་དང་མཐུན་པའི་བསྒྱུར་བཅོས་གཏང་དགོས་ཡ་ཅིག་གལ་ཆེན་པོ་ཡིན་པ་ཞིག་བསམ་ནས་ད་ལྟ་གོ་སྒྲིག་ཞུས་བཞག་པ་ཅིག་རེད།
ད་ལན་ཉིན་གསུམ་གྱི་ལྷན་ཚོགས་ཀྱི་བརྗོད་གཞིའི་ནང་ནང་པ་ཐུན་མོང་དུ་གྱུར་པའི་གནད་དོན་ཁག་ཅིག་གི་ཐོག་ལ་བགྲོ་གླེང་གནང་གི་ཡོད་པ་རེད་ད། གླེང་སྟེགས་འདིའི་རིགས་འདི་ལ་ཐུན་མོང་གི་བརྗོད་གཞི་བཞག་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཆགས་ཀྱི་ཡོད་དེ་ལྟར་ཐུན་མོང་གི་བརྗོད་གཞི་བཞག་དགོས་དུས་ཙམ་པ་ལ་ད་ལྟ་ང་ཚོའི་དེ་བརྗོད་གཞི་འདིའི་ནང་ལོགས་ལ་ཡང་གལ་ཆེ་བ་ཅིག་གི་ཁ་ཤས་ཟུར་འདོན་བྱས་ཡོད་རེད། ཡང། འདི་ཚེས་བཅུ་དགུ་ཉིན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་གོ་སྒྲིག་ཚོགས་ཆུང་གི་ཚོགས་མི་རྣམ་པ་ལ་རྡོ་རྗེ་གདན་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་དུ་མཇལ་ཁ་དང་བཀའ་སློབ་སྩལ་བའི་ནང། སངས་རྒྱས་ཀྱི་ཆོས་དང་ཁྱད་པར་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འཛིན་པའི་ཁོངས་ནས་མགོན་པོ་ཀླུ་སྒྲུབ་ཀྱིས་མཚོན་པའི་མཁས་པའི་དབང་པོ་རྣམས་ཀྱིས་སེམས་ཁམས་རིག་པའི་རྣམ་གཞག་རྩལ་འདོན་གནང་བ་དང། ཆོས་བརྒྱུད་ཁག་གི་ནང་ནས་ནང་པ་སངས་རྒྱས་པའི་ཆོས་དེ་སྐྱབས་སུ་འགྲོ་བ་དང་དད་པ་ཙམ་མིན་པར་སེམས་ཞི་བདེ་གནས་ཐབས་དང་སེམས་དྲང་མོས་ངོ་འཕྲོད་པ་གཏན་ནས་ཡག་པོ་ཞིག་ཡིན་པ་དང་ནང་པའི་ལྟ་གྲུབ་དང། དེ་ནི་ཚན་རིག་དང་མཐུན་པ་ཞིག་དང་ནང་པ་སངས་རྒྱས་པའི་ཆོས་དེ་དངོས་གནས་ནང་སེམས་ལ་ཞི་བདེ་བསྐྲུན་ཐུབ་པ་ཞིག་དང་སྙིང་རྗེ་རྩ་བ་བརྩེ་བའི་འགྲོ་བ་ཀུན་ལ་འགན་ཁུར་གྱི་བསམ་བློ་ཡོད་པ་ཞིག་ཡིན་ཞེས་བཀའ་གནང་གདའ། འདི་ཚེས་ཉི་ཤུ་ཉིན་ལྷན་ཚོགས་ཀྱི་དབུ་འབྱེད་མཛད་སྒོའི་ཚོགས་མགོན་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་རྒྱ་གར་གྱི། Bihar མངའ་སྡེའི་སྤྱི་ཁྱབ་བློན་ཆེན་དང Sri Lanka རྒྱལ་ཁབ་ཀྱི་ནང་པའི་དབུ་ཁྲིད་དང Bangladesh ནང་པའི་དགེ་འདུན་པའི་དབུ་ཁྲིད་གཙོས་པའི་ནང་པའི་རྒྱལ་ཁབ་ཁག་གི་དགེ་འདུན་པ་དང་སློབ་གཉེར་ཁང་ཁག་གི་བླ་ཆེན་དང་མཁན་པོ་ལ་སོགས་པའི་བཀའ་སློབ་གནང་རྒྱུ་ཡིན་ཞིང། ལྷན་ཚོགས་དེའི་ནང་རྒྱལ་ཁབ་གྲངས་སུམ་ཅུ་སོ་གསུམ་ནས་དགེ་འདུན་པ་དང་གདན་ཞུ་མི་སྣ་ཉིས་བརྒྱ་ལྷན་ཞུགས་གནང་དགོས་ཡོད་པ་དང་ལྷན་ཚོགས་ཀྱི་ཉིན་མཐའ་མ་སྟེ་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་གྱི་ཞོགས་པ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཚོགས་མགོན་དུ་དབུ་བཞུགས་ཀྱིས་ཚོགས་ཆེན་གྱི་སྐུ་ཚབ་རྣམ་པའི་ལྷན་དུ་འཛམ་གླིང་ཞི་བདེའི་ཆེད་དུ་སྨོན་ལམ་གསུང་འདོན་གནང་རྒྱུ་སོགས་ཀྱི་མཛད་རིམ་ཡོད་པ་རེད་གདའ། ཡང་བོད་དོན་ལ་ཕུགས་རྒྱང་རིང་པོ་ལ་རྒྱ་གར་གྱི་རྒྱབ་སྐྱོར་ཕན་ནུས་ཆེན་པོ་ཐོན་རྒྱུ་ཡིན་པ་མཐོང་ཞེས། རྒྱ་གར་གྲོས་ཚོགས་ཀྱི་འཐུས་མི་ཚོ་ལ་བོད་དོན་ཞུ་གཏུག་ལ་ཕེབས་པའི་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཁོངས་སུ་ཡོད་པ་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་ལྟར། རྒྱ་གར་རྒྱལ་ས་ལྡི་ལི་ནང་དགུན་ཁའི་གྲོས་ཚོགས་ལས་རིམ་འགྲོ་བཞིན་པ་དང་བསྟུན་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ཀྱིས་སྣེ་ཁྲིད་གནང་སྟེ་སྤྱི་འཐུས་བསྟན་པ་ཡར་འཕེལ་ལགས་དང། སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་བཅས་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱལ་ས་ལྡི་ལི་ནང་ཕེབས་ཏེ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ནས་བཅུ་དྲུག་བར་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་ཆེད་རྒྱ་གར་གྱི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་མང་པོ་ཞིག་ལ་མཇལ་འཕྲད་གནང་ཡོད་པ། རྒྱ་གར་གྲོས་ཚོགས་འཐུས་མི་ཚོས་བོད་དོན་ཐོག་ལ་དོ་གལ་ཆེན་པོ་དང་བོད་དོན་ལ་ཕུགས་རྒྱང་རིང་པོ། རྒྱ་གར་གྱི་རྒྱབ་སྐྱོར་གྱི་ཕན་ནུས་ཆེན་པོ་ཐོན་གྱི་ཡིན་པ་མཐོང་གི་ཡོད་པ་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་གདའ། ཨ་ནི་རྒྱ་གར་མི་མང་གི་རྒྱབ་སྐྱོར་དང་གྲོས་ཚོགས་ཀྱི་རྒྱབ་སྐྱོར་དང་དེའི་དབྱེ་བ་ཡིན་ན་གནས་སྐབས་ཀྱི་གཞུང་འཛིན་ཚོགས་པ་གྱི་དཔལ་འབྱོར་གྱི་དགོས་མཁོ་དང་ཆབ་སྲིད་ཀྱི་དགོས་མཁོ་གི་ཐད་ལ་ཕྲན་བུ་ཞིག་བབ་བསྟུན་འདྲ་བོ་བྱས་པ་ཡིན་ན། ཕུགས་རྒྱང་རིང་བོ་སྒང་ནས་ང་ཚོ་རེ་བ་དང་ཨ་ནི་ཅིག་ནུས་པ་ལ་མཚོན་ན་རྒྱ་གར་འདི་གི་ཆེན་པོ་ཅིག་ཐོན་གི་རེད་བསམ། ལྷག་པར་དུ་ད་རེས་ང་ཚོ་ཞུ་གཏུག་དེ་ལ་འགྲོ་དུས་སྒང་ལ་གྲོས་ཚོགས་འཐུས་མི་གསར་པ། དེ་འདྲའི་དང་ལྷག་པར་དུ་སྔོན་མ་བོད་དོན་གྱི་སྐོར་ལ་ཡིག་ངག་མི་སྣ་དེ་འདྲའི་འདུག་དེ་འདྲའི་ཡོད་དུས་སྒང་ལ་ཨ་ནི་ང་ཚོས་ངོ་སྤྲོད་ཅིག་གནང་ངེས་དང་ལྷག་པར་དུ་བོད་ཀྱི་གནས་སྟངས་འདི་འདྲའི་ཡིན་པ་རྒྱ་གར་ནང་ན་འདི་འདྲའི་བ་རྒྱ་ཞིག་གང་ན་ང་ཚོ་བོད་དོན་རྒྱབ་སྐྱོར་དང་བོད་ཀྱི་སྤྱི་ཚོགས་ཀྱི་གནས་སྟངས་དང་སྒྲིག་འཛུགས་ཀྱི་གནས་སྟངས་ག་རེ་ཡོད་བ་ཏོག་ཙམ་ཅིག་བཤད་ཡོང་དུས་སྒང་ལ་ཧ་ལས་ལས་བྱས་ནས་ང་ཚོ་གི་རྒྱ་གར་གྱི་ཅིག་སྟོབས་ཤུགས་ལ་མཚོན་ན་ཆེ་ཤོས་ཅིག་ད་ཅིག་ས་མཚམས་འདྲ་འདིའི་ཐད་ནས་བོད་པ་གྱི་གནས་ཚད་འདི་ཆགས་ཀྱི་འདུག་བོད་པ་འདི་ཆགས་ཀྱི་འདུག་ལབ་ནས་ཞེ་བོ་དགའ་བོ་བྱེད་ཀྱི་འདུག། ཡོ་རོབ་དང་ཨོས་ཏྲེ་ལི་ཡ་སོགས་སུ་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་པ་ཚོས། དུས་ནས་དུས་སུ་བོད་དོན་ལ་རྒྱབ་སྐྱོར་གནང་གི་ཡོད་པ་བཞིན་རྒྱ་གར་ནང་དུའང། བོད་དོན་རྒྱབ་སྐྱོར་གནང་མི་གྲོས་ཚོགས་ཀྱི་འཐུས་མི་མང་པོ་ཡོད་པ་དང། རྒྱ་གར་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སུ་ཇིཊ་ཀུ་མར་ལགས་ནས་རིམ་པས་རྒྱ་གར་གྲོས་ཚོགས་ནང་བོད་དོན་གླེང་སློང་ཡོང་གི་རེད་ཅེས་འགྲེལ་བརྗོད་གནང་གདའ།

ཐོན་སྐྱེད་ཀྱི་བརྒྱ་ཆ་བརྒྱད་ཅུ་རྒྱ་ནག་ནས་ནང་འདྲེན་བྱས་ཡོད་པ་སོགས་ཀྱིས་རྒྱ་གར་སྲིད་བློན་མཆོག་གིས་གོང་ས་མཆོག་དང་བོད་མི་མང་ལ་གུས་བརྩི་དང་གདུང་སེམས་རྒྱབ་སྐྱོར་ཆེན་པོ་ཞུ་བཞིན་ཡོད་ནའང་རྒྱ་ནག་ལ་ཕོག་ཐུག་རྙོག་དྲ་བཟོ་འདོད་མེད་པ་གསལ་བོ་རེད། ཡིན་ནའང། ང་རང་གིས་རྒྱ་གར་གྱི་གྲོས་ཚོགས་སུ་བོད་དོན་སྲིད་བྱུས་ཉིས་སྟོང་ཉི་ཤུ་རྩ་གཉིས་ཟེར་བ་གྲོས་ཚོགས་ཀྱི་འཐུས་མི་སྒེར་གྱི་གྲོས་འཆར་ཅིག་བཏོན་ཡོད་པས་རིམ་པས་རྒྱ་གར་གྲོས་ཚོགས་སུ་བོད་དོན་གླེང་སློང་ཡོང་གི་རེད་ཅེས་གསལ་སྟོན་གནང་གདའ། ཡང་རྒྱ་ནག་ཏུ་རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མི་མནའ་འབྲེལ་ལྷན་ཚོགས་ཀྱི་ཁོངས་ཡོད་པ་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི། ནི་ནོང་ཨེ་རིང་ལགས་ནས་འགྲེལ་བརྗོད་གནང་གདའ། ཁོང་ནས་རྒྱ་གར་གཞུང་གིས་ངེས་པར་དུ་བཙན་བྱོལ་བོད་གཞུང་ལ་རྒྱབ་སྐྱོར་ཤུགས་ཆེ་བྱས་ཏེ་བཙན་བྱོལ་བོད་གཞུང་ནས་བོད་རང་བཙན་གྱི་གཞུང་ལ་ངོས་འཛིན་བྱེད་དགོས་པ་དང། རྒྱ་ནག་གཞུང་གིས་བོད་ནང་ཆུ་མཛོད་མང་པོ་ཞིག་བསྐྲུན་བཞིན་པ་དང་རི་བོ་ཕུག་ལམ་འདྲ་མིན་བཟོ་བཞིན་པ་སོགས་ནས་རྒྱ་གར་ལ་ཉེན་ཁ་ཧ་ཅང་ཆེན་པོ་ཆགས་བཞིན་ཡོད་པས་ང་ཚོས་བོད་དོན་ལ་རྒྱབ་སྐྱོར་གནང་དོན་ནི་སོ་སོའི་རྒྱལ་ཁབ་ཀྱི་རྒྱལ་མཚམས་སྲུང་སྐྱོབ་ལ་རྒྱབ་སྐྱོར་གནང་བ་ཞིག་རེད་ཅེས་འགྲེལ་བརྗོད་གནང་གདའ། བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཚོགས་ཆུང་དེ་རྒྱ་གར་གྲོས་ཚོགས་གོང་འོག་གཉིས་དང་གཞུང་འཛིན་སྲིད་དོན་ཚོགས་པ་རྒྱ་གར་དབུས་གྲངས་ཉུང་མི་རིགས་ལྷན་ཁང་དང་རྒྱལ་ས་ལྡི་ལི་ཁུལ་གྱི་ས་གནས་གྲོས་ཚོགས་ཀྱི་འཐུས་མི་སོགས་ལ་མཇལ་མོལ་གྱིས་རྒྱ་ནག་གཞུང་གིས་གོང་ས་མཆོག་གི་ཡང་སྲིད་ལ་ཐེ་བྱུས་བྱེད་བཞིན་པ་དང་བོད་ནང་གི་ཛ་དྲག་གནས་སྟངས་དང་ལྷག་པར་དུ་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭ་ལ་བཅུག་སྟེ་བོད་མིའི་ངོ་བོ་རྩ་མེད་གཏོང་བཞིན་པ་སོགས་ཀྱི་ཐད་ལ་ཞུ་གཏུག་གནང་ཡོད་པ་ང་ཚོའི་གསར་འགོད་པ

མཚོ་སྔོན་ཞིང་ཆེན་གྱི་ཁོངས་སུ་གཏོགས་པའི་གི་ས་ཁུལ་གྱི་ནང་རི་ཉིལ་ནས་མི་གྲངས་ཉི་ཤུ་ཐམ་པ་གར་སོང་ཆ་མེད་དུ་གྱུར་ཡོད་པ། ཡང་ཁང་པ་བརྡིབས་པ་དང་ལམ་དང་གློག་ཆད་པ་སོགས་རྒྱུ་ནོར་གྱི་གྱོང་གུན་ཤུགས་ཆེ་བྱུང་ཡོད་པ་བཀོད་ཡོད་པ་རེད། ས་འགུལ་གྱི་སྒུལ་ཚད་ཉེ་འཁོར་བོད་ཀྱི་ས་ཁུལ་མང་ཆེ་བ་ནས་ཤེས་ཚོར་བྱུང་ཡོད་ན་ཡང

སྤྱིར་རྒྱ་ནག་གི་ནང་ས་འགུལ་གོད་ཆག་ཆེན་པོ་ཡི་ཉེན་ཁ་ཆེན་པོ་ཡོད་པ་རེད། ཉིས་སྟོང་བཅུ་གཅིག་གི་ལོར་ཡུལ་ཤུལ་ས་ཁུལ་གྱི་ས་འགུལ་ཆེན་པོ་དང་དེའི་རྗེས་ཀྱི་སི་ཁྲོན་ཞིང་ཆེན་ཝུན་ཁྲོན་ས་ཁུལ་གྱི་ས་འགུལ་ཆེན་པོ་གཉིས་པོ་དེ་ནི། རྒྱལ་སྤྱི་ཡི་ཐོག་ལ་ས་འགུལ་སྒུལ་ཤུགས་ཆེ་བའི་གྲས་ཤིག་ཡིན་པས་དེའི་ཁྲོད་ནས་ཚེ་སྲོག་ཧ་ཅང་མང་པོ་ཤོར་ཡོད་པ་རེད། ད་རེས་ཀྱི་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་བར་གྱི་ས་འབྲེལ་ས་ཁུལ་དུ་ས་འགུལ་བརྒྱབ་པའི་གི་ཁྲོད་ཉེ་ཐག་གི་བོད་མི་ཚོར་ཤི་རྨས་ཀྱི་སྐྱོན་ཆག་བྱུང་མེད་ཀྱང་སློབ་གྲྭ་དུས་ཐོག་འཚོགས་མ་ཐུབ་པ་སོགས་ཀྱི་དཀའ་ངལ་བྱུང་བཞིན་ཡོད་པ་རེད་འདུག་ཡང་རྒྱ་ནག་གུང་ཁྲན་ས་ལས་ཁང་གིས་སྤེལ་བའི་གི་བརྙན་འཕྲིན་ཐུང་ཐུང་གི་ནང་ས་འགུལ་བརྒྱབ་པའི་གི་སྐབས་སུ་ཁུལ་དེའི་ཡུལ་མི་ཡི་སྡོད་ཁང་གི་ནང་ལ་དངོས་ཆས་ཆག་གྲུམ་དང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་རྒྱ་ནག་གིས་རྒྱ་གར་གྱི་ས་མཚམས་དང་ཉེ་ས་ལ་གཞུང་ལམ་གསར་རྒྱག་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་གདའ་དེའང་ཁ་རྩང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན Newsweek ཟེར་བའི་གསར་ཤོག་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གིས་རྒྱ་གར་དང་ས་མཚམས་དང། ཉེ་སར་ཕྱོགས་གཉིས་ཀྱི་བར་རྩོད་གཞི་ཡོད་པའི་ཁུལ་དེ་ལ་གཞུང་ལམ་གསར་པ་ཞིག་བརྒྱབ་བཞིན་ཡོད་པ་མ་ཚད་གཞུང་ལམ་དེ་བརྒྱབ་ཚར་ལ་ཉེ་བར་ཡོད་པ་དེའི་དམིགས་ཡུལ་ནི་ཨེ་ཤ་ཡ་ཁུལ་གྱི་རྒྱལ་ཁབ་ཆེ་ཤོས་རྒྱ་གར་དང་རྒྱ་ནག་གཉིས་ཀྱི་དབར་ལ་དམག་འཁྲུག་བྱུང་བའི་སྐབས་སུ་རྒྱ་ནག་གི་དམག་མི་མགྱོགས་མྱུར་ཆེ་བའི་ཐོག་ནས་དཔུང་དམག་མངགས་གཏོང་ཐུབ་པའི་ཆེད་དུ་ཡིན་པའི་གནས་ཚུལ།

ཉིས་བརྒྱ་བཅུ་དྲུག་ཟེར་བ་ཞིག་བརྒྱབ་བཞིན་ཡོད་པ་དེ་ནི་མ་འོངས་པ་ལ་རྒྱ་དཀར་ནག་གཉིས་ཀྱི་དམག་འཁྲུག་བྱུང་སྐབས་སུ་ཤིང་ཅང་དང་བོད་ཀྱི་ས་མཚམས་བརྒྱུད་ནས་རྒྱ་ནག་གི་དམག་དཔུང་ལམ་སང་མངགས་གཏོང་བདེ་བའི་ཐབས་ལམ་གྱི་ཐོག་ནས་ཡིན་པ། རྒྱ་ནག་གི་གནས་ཚུལ་བཀོད་གཏོང་བ་ཞིག་གིས་གནས་ཚུལ་སྤེལ་ཡོད་པ་དང། ཡང་དེ་ལ་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱིས་སྐྱོན་བརྗོད་བྱས་ཡོད་པ་སོགས་ཀྱི་གནས་ཚུལ་ཐོན་གདའ། ཡང་བལ་ཡུལ་དང་ཤི་རི་ལང་ཀ་རྒྱལ་ཁབ་གཉིས་ཟུང་འབྲེལ་གྱི་ལྷན་ཚོགས་དེ་ད་རེས་གཟའ་འཁོར་འདིའི་ནང་འཚོགས་རྒྱུ་ཡིན་པ་རེད་གདའ། དེ་ཡང་ཁ་རྩང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་བལ་ཡུལ་གྱི The Kathmandu Post སམ Kathmandu ཡིག་ཟམ་ཟེར་བའི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་བལ་ཡུལ་དང་ཤི་རི་ལང་ཀ་རྒྱལ་ཁབ་གཉིས་ཟུང་འབྲེལ་གྱི་ཕྱི་སྲིད་བློན་ཆེན་རིམ་པའི་ལྷན་ཚོགས་དེ་གཟའ་ལྷག་པ་ནས་པ་སངས་བར་ཏེ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་གྱི་རིང་དུ་འཚོགས་རྒྱུ་ཡིན་པ་དང་བལ་ཡུལ་དང་ཤི་རི་ལང་ཀ་གཉིས་ཟུང་འབྲེལ་གྱི་ལྷན་ཚོགས་དེ་ཐོག་མ་སྤྱི་ལོ་ཉིས་སྟོང་དགུ་སྤྱི་ཟླ་གསུམ་པའི་ནང་དབུ་བཙུགས་ཡོད་པ་དང་ད་རེས་འཚོགས་རྒྱུའི་ལྷན་ཚོགས་དེའི་ཐོག་ནས་རྒྱལ་ཁབ་གཉིས་བར་གྱི་འབྲེལ་བའི་གནད་དོན་སྐོར་དཔྱད་ཞིབ་དང་དུས་བསྟུན་གྱི་ལེགས་བཅོས་བཏང་བའི་ཐོག་ནས་འཆར་སྣང་གསར་པ་བཅས་ཀྱི་སྐོར་བགྲོ་གླེང་གནང་རྒྱུ་ཡིན་པའི་གནས་ཚུལ། སྤེལ་གདའ། ཡང་རྒྱ་ནག་གུང་ཁྲན་ཚོགས་པའི་ལྟ་གྲུབ་རྒྱལ་ཞེན་ངོས་འཛིན་བྱེད་དགོས་པའི་བཙན་བཀའ་གཏོང་བཞིན་ཡོད་པའི་དཔྱད་ཞིབ་སྤེལ་གདའ། དེ་ཡང Japan Times ཟེར་བའི་གསར་འགྱུར་བརྒྱུད་ལམ་ནང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨ་རི་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་དཔྱད་རྩོམ་ཞིག་སྤེལ་ཡོད་པ་དེའི་ནང། ལོ་འདིའི་སྤྱི་ཟླ་བཅུ་བའི་ནང་རྒྱ་ནག་གཞུང་ནས་རྒྱལ་ཞེན་གྱི་སློབ་གསོ་ཟེར་བའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་ཀྱང། དེའི་ནང་རྒྱལ་ཞེན་ནས་རྒྱལ་ཁབ་དང་མི་རིགས་མཐུན་འབྲེལ་དང་རྡོག་རྩ་གཅིག་སྒྲིལ་འོང་ཐབས་སུ་དམིགས་པ་ཞིག་གསལ་བཤད་བརྒྱབ་ཡོད་ཀྱང་དེ་ནི་རྒྱ་ནག་གུང་ཁྲན་ཚོགས་པའི་ལྟ་བ་མང་ཚོགས་ལ་བཙན་བཀའ་གཏོང་བ་ལྟ་བུ་ཞིག་ཆགས་བཞིན་ཡོད་པ་དཔེར་ན། རྒྱལ་ཁབ་ལ་ཞེན་ཁོག་ཟེར་དུས་སེམས་གཏིང་ནས་ཤ་ཞེན་དང་གུས་བརྩི་ཡོད་པ་ཞིག་དགོས་ཀྱི་རེད་མ་གཏོགས་མི་དམངས་ལ་བཙན་དབང་གི་ཐོག་ནས་ལྟ་བ་དང་འགོ་ཁྲིད་ལ་བརྩི་བཀུར་བྱེད་དགོས་པའི་བཙན་བཀའ་བཏང་བའི་ལམ་སྲོལ་དེ་ནི་འོས་ཤིང་འཚམས་པ་ཞིག་དང་མིང་དང་གོ་དོན་གཉིས་ཀ་ཐ་དད་ཆགས་བཞིན་ཡོད་པ། དཔྱད་ཞིབ་གནང་གདའ། དེ་ནས་དེ་རིང་གི་སྐབས་དོན་གྱི་གླེང་མོལ་ཟེར་བའི་ལེ་ཚན་ནང་བྱང་ཨ་རིའི་གཞོན་ནུའི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ་ཨ་རིའི་ནིའུ་ཡོག་ཏུ་བཙུགས་ནས་གྲོས་གཞི་དོན་ཚན་ཁག་བརྒྱད་ཀྱི་ཐད་ལ་གྲུབ་དོན་ཚགས་ཚུད་བྱུང་ཡོད་པ་དང་མ་འོངས་མུ་མཐུད་ལས་དོན་སྤེལ་ཕྱོགས་ལ་རྒྱབ་སྐྱོར་གནང་རོགས་ཞེས་དབུས་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་ཚོགས་གཙོ

ལགས་འོང་ད་ད་ནི་འགན་འཛིན་ལྷན་ཚོགས་དེ་ནིའུ་ཡོག་ས་གནས་གཞོན་ནུའི་གོ་སྒྲིག་འོག་ནས་ཐེངས་འདི་འདིར་ནིའུ་ཡོག་སྐོང་ཚོགས་ཞུས་ཡོད་པ་རེད་དེ་ཡིན་དུས་ཚང་མ་ལ་ཚོགས་འདུའི་འགྲོ་སྟངས་ཐོག་ནས་གྲོས་གཞི་ཁག་སྔ་ས་ནས་ས་ནས་གོ་ཟིན་པ་རེད་དེ་ཡིན་དུས་ཉི་མ་གསུམ་གྱི་རིང་ལ་བགྲོ་གླེང་ལྷུག་པོ་བྱས་རྗེས་ནས་ཉི་མ་མཐའ་མ་འདི་ལ་ང་ཚོས་འདིའི་སྒྲིག་གཞིའི་འགྲོ་སྟངས་ཀྱི་ཐོག་ནས་ཀྱི་གྲོས་ཆོད་གཏན་འབེབས་གནང་བ་རེད་དེ་ཡིན་དུས་གྲོས་ཆོད་གཏན་འབེབས་དང་ཚང་མ་ལོ་ལ་གང་བྱས་ལས་རིམ་འདི་ཧ་ལས་པའི་ཚགས་ཚུད་པོ་དང་ཡག་པོ་འགྲོ་སོང་ཟེར་ནས་ཞུས་ཡིན། ད་རེས་ཀྱི་ཚོགས་འདུ་འདིའི་སྟེང་དུ་དེ་སྔ་དང་མི་འདྲ་བར་གནས་ཚུལ་གསར་པ་ཁག་འགའ་ཡོད་པ་གི་ཐད། མགོན་པོ་དོན་གྲུབ་ལགས་ཀྱིས་མུ་མཐུད་དུ་གསུངས་ན། རེད། ད་གང་བྱས་ནམ་རྒྱུན་དང་མི་འདྲ་བ་དེ་ཅི་ལྟར་བྱས་པ་ནི་གྲོས་ཆོད་གཅིག་གི་ནང་ལ་ད་ང་ཚོས་གཅིག་གིས་གནད་འགག་ཆེ་ཤོས་གཅིག་དེ་གང་བྱས་རྒྱལ་བ་རིན་པོ་ཆེའི་དགུང་གྲངས་དགུ་བཅུ་ཕེབས་པའི་གི་གོ་སྟོན་སྐབས་ལ་གཞོན་ནུའི་སྒྲིག་འཛུགས་ཀྱི་ངོས་ནས་ཀྱི་བརྟན་བཞུགས་བསྟར་འབུལ་གྱི་གསོལ་འདེབས་ཞུས་ཡ་དེ་དམིགས་བསལ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་གྱི་རྒྱལ་བའི་བཀའ་བཀའ་དྲིན་རྗེས་དྲན་གྱིས་དགོས་ངེས་ཅན་གྱི་དགོས་མཁོ་ཅན་གྱི་སློབ་ཕྲུག་རྣམ་པ་ཚོར་སློབ་ཡོན་ཕུལ་ཡ་འདི་གས་དམིགས་བསལ་ཞིག་ཆགས་བསྡད་ཀྱི་ཡོད། ད་ག་ནང་བཞིན་ཆབ་སྲིད་ཀྱི་ལས་འགུལ་སྐབས་ལ་སྤྱི་བཏང་བྱས་པ་ཡིན་ན་སྤྱི་བཏང་གི་ཐོག་ནས་ཀྱང་ཆབ་སྲིད་ཀྱི་ལས་འགུལ་ཤུགས་ཆེན་པོ་སྤེལ་ཡས་དང། འདི་ནས་ཡང་སྒོས་ད་ལྟའི་ཆ་ལ་དྲ་བོ་རྒྱ་དམར་གཞུང་གིས་བོད་མི་རིགས་རྩ་མེད་བཏང་ཡས་ཀྱི་ད་གང་བྱས་མི་རིགས་རྩ་མེད་ཀྱི་ལས་གཞི། ད་ལྟ་དབྱིན་ཇི་ནང་ཞུས་པ་ཡིན་པས་ན Genocide ཞུ་དགོས་པ་ལ་ད་འདི་དང་འབྲེལ་བའི་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཀྱི་ཉིན་གཅིག་དུས་གཅིག་རེ་ད་ག་ནང་བཞིན་གྱི་རྒྱལ་སྤྱིའི་ཁྱོན་ཡོངས་ནང་ལོགས་ལ། ཉིན་མོ་སྲུང་བརྩི་བྱ་སྟེ་ཡོད། ཨ་ད་ག་ནང་བཞིན་གྱི། ཆོས་དང་རིག་གཞུང་སྐད་ཡིག་ལ་ཆ་མཚོན་པ་ཡིན་པས་ན་དེ་སྔ་ཕན་ཆད་ང་ཚོ་ས་གནས་སྣ་ཚོགས་ལ་ལས་དོན་མང་པོ་ཞིག་བརྩམས་བསྡད་ཀྱི་ཡོད་རེད་དེ། ད་ད་རེས་འདི་གཞོན་སྐྱེས་རང་ལ་དམིགས་པའི་ཀྱི་ཐེངས་དང་པོ། ད་གང་བྱས་བོད་པའི་གཞོན་སྐྱེས་ལ་དམིགས་པའི་ཀྱི་ལས་གཞི་ཆེ་གཅིག་གང་བྱས་དབུས་སྤྱི་ཁྱབ་རྒྱུན་ལས་ཁང་གིས་གོ་སྒྲིག་བྱས་དེ་ལ་ས་གནས་ཚང་མས་ཀྱིས་མཐུན་འགྱུར་གནང་རྗེས་ནས་དེ་འདྲའི་གཅིག་ད་རེས་ལོ་ད་གང་བྱས་ཡོང་རྒྱུའི་ལོ་ཡི་ནང་ལོགས་ལ་གནང་ཡས་གཅིག་ད་རེས་འདིའི་གྲོས་ཚོགས་གྲོས་ཆོད། འདི་གི་ཐོག་ནས་ཀྱི་ཐུགས་གཏན་འཁེལ་བ་ཞིག་ཆགས་བསྡད་ཡོད་རེད། ད་དེ་ནས་ནི་སྒྲིག་འཛུགས་སྲ་བརྟན་དང་འབྲེལ་བའི་ཀྱི་གཞོན་ནུ་ལྷན་ཚོགས་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ད་གང་བྱས་སྒྲིག་འཛུགས་སྲ་བརྟན་རང་ལ་དམིགས་པའི་ཀྱི་གཞོན་ནུའི་ཁང་པ་ཅིག་གང་བྱས་ནིའུ་ཡོག་ལ་གཟིགས་ཐུབ་པའི་ཀྱི་འབད་བརྩོན་ཞུ་ཡས་དེ་ད་གང་བྱས་གྲོས་ཆོད་དམིགས་བསལ་ཞིག་ཆགས་ཡོད་རེད། ཚོགས་འདུ་འདི་སྐོར་གྱི་གྲོས་གཞི་དོན་ཚན་དང་གྲོས་ཆོད་ཁག་གི་ནང་གཏན་འཁེལ་བའི་ཡིག་ཆ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ལག་འབྱོར་བྱུང་བ་གི་ནང་བཀོད་པར་གཞིགས་ན། ད་རེས་ཀྱི་ཚོགས་འདུ་འདིའི་སྟེང་དོན་ཚན་ཁག་བརྒྱད་ལ་གོ་བསྡུར་བྱུང་ཡོད་པའི་ནང། གོང་ས་མཆོག་ལ་བཀའ་དྲིན་རྗེས་དྲན་ལྷད་བེད་ཀྱི་ཡ་ན་ལྷིང་འཚོགས་ནས་གླིང་གི་དཔེ་ཚོགས་བཀོད་དང། ལྷག་པར་དུ་གོང་ས་མཆོག་གི་གོ་བསྟན་དང་ལྟ་དོན་གྱི་རྒྱ་བའི་བརྟན་བཞུགས་འདམ་བུའི་ཕྱི་རྒྱུད་དང། མཐོ་ལོ་འགྲན་བཞིན་པའི་གི་རུ་རང་དགུ་ངེད་ཀྱི་ལྷོ་ཕྲུག་རྣམས་ལ་རྒྱ་བའི་བཀའ་དྲིན་རྗེས་དྲན་གྱི་ལྷོད་གཡེང་རོལ་མཆོད་གནང་རྒྱུ། གཞན་གྱི་ཁོང་མོ་བཞིན་ལྷན་གྱི་གླིང་གི་ནང་མཉམ་ཞུགས་ཡོང་ཐབས་གནང་རྒྱུ།

ད་རེས་བྱང་ཨ་རིའི་ས་གནས་གཞོན་ལྷན་གྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་འདུ་གི་བརྒྱུད། བྱང་ཨ་རིའི་གཞོན་ལྷན་གྱི་འགན་འཛིན་ལྷན་ཚོགས་ཐེངས་བཅུ་དགུ་པའི་གི་གྲོས་ཆོད་ཁག་ལའང་གཞི་བྱེས་དང་འབྲེལ་ལས་དོན་རྗེས་སྐྱོང་ཞུ་ཚུལ་གླེང་སློང་གནང་ཡོད་པས་དེའི་ཐད་མགོན་པོ་དོན་གྲུབ་ལགས་ཀྱིས་ཡང་ངོ་སྤྲོད་གནང་ན། ད་ལྟའི་བར་གྱི་ལོ་གཅིག་དང་ལྷག་ལྷག་ཆགས་པ་རེད་ཁ་ཅིག་ནས་ཞུས་པ་ཡིན་པས་ན་འགན་འཛིན་ལྷན་ཚོགས་མཐའ་མ་ཉིས་སྟོང་བཅུ་དགུ་པ་འདི་ཉིས་སྟོང་ཉི་ཤུ་རྩ་གཅིག་ལ་སྐོང་ཚོགས་ཞུས་པ་རེད་སན་ཧྥ་རན་སི་སྐོ་ལ་ནི་ད་དེའི་གི་དུས་སྐབས་འདིའི་ནང་ལོགས་ལ་དེ་སྔ་འགན་འཛིན་ལྷན་ཚོགས་ལ་བཞག་པའི་གི་གྲོས་ཆོད་ནང་ལོགས་ནས་ཨ་ལག་བསྟར་བྱས་ཟིན་པ་ཁག་དེ་བཞག་མ་འོངས་པ་མཇུག་སྐྱོང་ཞུ་བའི་སྐབས་དུ་འདི་ཆ་ཚང་ཅིག་ང་ཚོས་ད་ལྟ་འདིའི་གྲོས་གཞི་དོན་ཚན་གཉིས་པའི་གི་ཐོག་ནས་གཞི་བཞག་ཐོག་ནས་ཀྱི་ང་འདི་གོ་བསྡུར་ཞུས་པ་རེད་མཐའ་མ་འདི་གྲོས་ཆོད་གཏན་འབེབས་ཀྱི་སྐབས་ལ་རྩིས་པོ་བྱེད་བྱེད་ནས་དེ་སྔ་ཕན་ཆད་ཀྱི་གྲོས་ཆོད་བཞག་པ་ནས་ད་ལྟ་ལག་བསྟར་མ་ཐུབ་བར་མཇུག་སྐྱོང་ཞུ་བའི་གི་དང་རིང་ཐབས་ཆ་མཚོན་པ་རེད་ན་གྲོས་ཆོད་ཁག་གསུམ་འདྲ་བོ་ཞིག་ཆགས་བསྡད་འདུག་དེ་ཡིན་དུས་ཙམ་ལ་འདི་མི་སྒྲིག་ང་ཚོ་སྒྲིག་འཛུགས་ཀྱི་འགྲོ་སྟངས་གི་ཐོག་ནས་གང་ཅི་འགན་འཛིན་ལྷན་ཚོགས་དང་ཚོགས་ཆེན་ལ་གང་བཞག་པའི་གི་གྲོས་ཆོད་འདི། མ་འོངས་པའི་གི་ཚོགས་འདུའི་ཚོགས་ཆེན་དང་འགན་འཛིན་ལྷན་ཚོགས་ཁག་ལ་ཞིབ་བཤེར་གནང་དགོས་རེད། དེ་ཡིན་དུས་ད་རེས་ང་ཚོས་ཞིབ་བཤེར་བྱེད་ཕྱོགས་ཐོག་ནས་ད་ལྟའི་མ་འོངས་པ་མཇུག་སྐྱོང་ཞུ་དགོས་ཡ་གི་གྲོས་ཆོད་ཁག་གསུམ་འདྲ་བོ་ཞིག་ཆགས་ཏེ་ཡོད་ཟེར་ཞུས་ཡིན། སྤྱི་ཡོངས་ཀྱི་དེ་སྔ་གྲོས་ཆོད་གང་བཞག་པ་ནང་བཞིན་གྱི་ཐོག་ནས་ཀྱི་ལས་རིམ་མང་དག་ཅིག་གང་ཅིའི་ལག་བསྟར་བྱས་ཐུབ་པ་དང་ཚགས་ཚུད་པའི་ཐོག་ནས་ཀྱི

ཆབ་སྲིད་ཀྱི་དང་གང་ཅིའི་སྒྲིག་འཛུགས་གནད་འགག་ཆེན་པོ་ཞེ་དྲག་ཞིག་ཆགས་བསྡད་ཡོད་རེད། འདི་ཡིན་དུས་ཚོགས་པ་སྒྲིག་འཛུགས་འདིའི་གྱི་ཁྱབ་ཁོངས་ས་གནས་ཚང་མ་ནང་ལོགས་བོད་མིའི་འདུས་སྡོད་ཀྱི་ས་གནས་ཚང་མ་ནང་ལ་ཡོད་དགོས་ཡ་དེ་ཧ་ལས་པའི་གནད་འགག་ཆེན་པོ་རེད་དེ་འདྲའི་ཆ་ལ་ང་ཚོ་བྱང་ཨ་རིའི་ཁུལ་གྱི་ས་གནས་ཁག་ཅིག་གི་ནང་ལ་ཁྱབ་ཁོངས་ཀྱི་ས་གནས་ཡོད་བསྡད་པའི་གི་གནས་སྟངས་གཅིག་རེད། ད་དེ་ནས་ནི་ས་གནས་མེད་ས་ལ་མང་ཚོགས་ཀྱི་འགན་བཞེས་པའི་ཐོག་ནས་གང་ཅི་དེ་འདྲ་ཀྱི་ཐོག་ནས་ཀྱི་བཙུགས་ཐུབ་པའི་གི་འབད་བརྩོན་ཞུ་ཡ། དབུས་སྤྱི་ཁྱབ་རྒྱུན་ལས་ཁང་ཡིན་པ་ཡིན་པའི་ནས་ཀྱི་གང་ཅི་ས་གནས་མེད་ས་ལ་ས་གནས་གསར་འཛུགས་དང། ཡང་དེ་སྔ་ཕན་ཆད་ཀྱི་ས་གནས་ཏོག་ཙམ་ཅུང་ཉམས་བསྡད་པའི་གི་ས་གནས་ཡིན་པ་ཡིན་ན་སླར་གསོ་ཞུ་ཡ་ལ། ང་ཚོའི་ངོས་ནས་འཆར་གཞི་དང་འབད་བརྩོན་ཞུས་ཏེ་ཞུ་མུས་ཡིན། ད་འདི་ལམ་ལྷོང་ཡོང་ཡ་ལ་བོད་རིགས་མང་ཚོགས་ལྷག་པར་དུ་ཡང་བྱང་ཨ་རི་གནས་བཞུགས་བོད་རིགས་མང་ཚོགས་ཚོས་ཀྱིས་སྒྲིག་འཛུགས་འདི་ལ་བློ་སེམས་དཀར་བོའི་ཐོག་ནས་ཀྱིས་སེམས་ཤུགས་ཆེན་པོའི་ཐོག་ནས་ཀྱིས་རྒྱབ་སྐྱོར་གནང་ཡ་དེ།